ལགས་སོ་ལིང་གི་རིས་ཏེ་ལས་ཨ་དེ་ནི་མ་ལེའུ་བཅུ་པ་ནི་ལེའུ་བཅུ་པའི་བརྗོད་གཞི་དེ་ལ་མངལ་གནས་ཀྱི་བྱིས་པ་ལགས་སོ་སྐབས་དེ་དུས་ཡབ་རྒྱལ་པོ་ཟས་གཙང་མས་གཞོན་ནུ་དོན་གྲུབ་ལ་ཕོ་བྲང་ནང་མིའི་ལས་དོན་བྱེད་སྒོ་ཁག་གིས་གཙོས་སྲིད་དོན་སོགས་ཀྱི་ཐད་བཀོད་བྱུས་དང། ལམ་སྟོན་ཡོང་སླད། རྒྱལ་སྲས་ལ་ཁོང་གི་སྐུ་དྲུང་ནས་དུས་ཚོད་མང་ཙམ་བསྐྱེལ་དགོས་པའི་དགོངས་ཚུལ་བཏོན། དེ་ནས་གཞོན་ནུ་དོན་གྲུབ་གཞུང་འབྲེལ་གྱི་ཚོགས་འདུ་མང་པོར་གདན་འདྲེན་ཞུས་ཤིང་སྐབས་རེར་རྒྱལ་སྲས་གཅིག་པུ་ཚོགས་འདུར་ཕེབས་པ་དང། ལན་རེར་ཡབ་རྒྱལ་པོ་དང་ལྷན་དུ་ཕེབས་གནང་མཛད། དེ་ལྟར་རྒྱལ་སྲས་ཀྱི་ཐུགས་སྣང་ཡོད་ཚད་ལས་དོན་བྱེད་ཕྱོགས་སྐོར་ལ་གཏད་པར་བརྟེན། ཁོང་གིས་སྲིད་གཞུང་གང་འདྲ་ཞིག་ཡིན་ན་ཡིན་ཡང། སྲིད་གཞུང་དེའི་ཆབ་སྲིད་དང་དཔལ་འབྱོར། དམག་དོན་སོགས་ཀྱི་དཀའ་ངལ་ཡོད་དོ་ཅོག། མཐར་དེད་ན་གནད་ཐུག་སའི། གཙོ་བོ་དེ་སྲིད་དོན་གྱི་ནང་དུ་ཚུད་ཅིང་རང་རྒྱལ་གཞན་ཕམ་གྱི་བསམ་བློ་ཁོ་ནར་ཐུག་འདུག་པའི་གནས་ལུགས་དེ་མཁྱེན། དེ་ཡང་སོ་སོ་སྒེར་གྱི་སྟོབས་ཤུགས་སྲུང་སྐྱོབ་དང། འབྲེལ་བ་དམ་ཟབ་ཡོད་སྟབས། ཁོང་ཚོས་མི་དམངས་ཀྱི་ཕན་བདེ་བསྒྲུབ་པའི་སྲིད་ཇུས་འོད་སྟོང་ལྡན་པ་ཞིག་ནམ་ཡང་བསྐྲུན་མི་ཐུབ། རྒྱལ་སྲས་གཞོན་ནུ་དོན་གྲུབ་ཀྱིས་ལྐོག་ཟ་རུལ་སུངས་བྱེད་མཁན་གྱི་དཔོན་པོ་ཚོས་རང་ཉིད་བཟང་སྤྱོད་ཅན་དང་ཚུལ་ལྡན་དུ་བརྫུ་བའི་རྣམ་པ་དེ་དག་མཐོང་དུས་ཁོང་ལ་བཟོད་པར་དཀའ་བའི་ཁོང་ཁྲོ་སྐྱེ་འོང་གི་ཡོད་ནའང། དེ་དག་ཐེར་འདོན་བྱེད་པའི་ཐབས་ལམ་ཡག་པོ་ཞིག་རྙེད་ཀྱི་མེད་སྟབས་གང་ཡང་མ་གསུངས་པར་སྦས་གསང་གནང་སྟེ་བཞུགས། ཉིན་ཞིག་དཔོན་རིགས་མི་སྣ་འགའ་དང་ལྷན་དུས་ཡུན་རིང་ཙམ་བར་ཚོགས་འདུ་ཚོགས་པའི་རྗེས་ཙམ་ཞིག་ལ་ཡབ་རྒྱལ་པོས་རྒྱལ་སྲས་ལ་སྨྲས་པ། ཁྱེད་ཉིད་ཁུ་སིམ་མེར་མི་བཞུགས་པར་ཚོགས་ཐོག་ཏུ་བསམ་ཚུལ་ལེགས་པའི་སྐད་གསང་རེ་ཅིའི་ཕྱིར་མི་གནང་བ་ཡིན་ཞེས་གསུངས་པར། རྒྱལ་སྲས་ཀྱིས་ཡབ་རྒྱལ་པོར་སྤྱན་གྱིས་ཕུར་ཚུགས་སུ་གཟིགས་བཞིན་སྨྲས་པ། ང་ལ་བསམ་ཚུལ་མེད་པ་གང་ལ་ཡིན། འོན་ཀྱང་བཤད་ན་ཡང་ཕན་ཐོགས་མེད། རྒྱུ་མཚན་ནི་ངས་བསམ་ཚུལ་ཞིག་བཏོན་ཚེ། ཁོ་ཚོའི་སྐྱོན་དང་ཞན་ཆའི་ཐོག་ལ་མཛུབ་མོ་འཛུགས་དགོས་སྟབས། ད་དུང་ངས་ཁོ་ཚོའི་རང་དོན་ཁོ་ནའི་འདོད་རྔམ་དེ་བསྒྱུར་བཅོས་ཐུབ་པའི་ཐབས་ལམ་ཞིག་མ་རྙེད། ཡབ་ཆེན་ཁྱེད་ཀྱིས་སྣ་ཚོགས་བཤེས་གཉེན་ལ་གཟིགས་དང་ཁོང་ཕོ་བྲང་ནང་གི་དབང་ཚད་ཆེས་མཐོ་བའི་མི་སྣ་ཞིག་ཡིན་ནའང་ལྐོག་ཟ་རུལ་སུངས་བྱས་པའི་མི་ཐེབས་ཆག་ཅིག་ཡིན་པ་ཉིད་ཀྱིས་ཀྱང་མཁྱེན་གསལ་རེད། མ་ཟད་ཁོང་གིས་ཐེངས་གཅིག་ཙམ་མ་ཡིན་པར་ལན་གྲངས་དུ་མར་ཁྱེད་ཀྱི་དབང་ཆ་འཕྲོག་ཐབས་ཀྱི་ངན་བྱུས་སྣ་ཚོགས་བྱས་སོང་ནའང་ཁྱེད་མུ་མཐུད་ཁོའི་རམ་འདེགས་ལ་རག་ལས་ཀྱི་མི་འདུག་གམ། གང་ལྟར་ཁོང་ལ་དབང་ཆ་མ་སྤྲད་ཚེ་འཁྲུག་འཛིང་གི་རྙོག་དྲ་ཡོང་རྒྱུ་ཡིན་པ་ཉིད་ཀྱིས་ཀྱང་མཁྱེན་ངེས་རེད་ཅེས་གསུངས། ཡབ་རྒྱལ་པོས་ཅང་མི་གསུང་བར་གཞོན་ནུ་དོན་གྲུབ་ལ་དུས་ཡུན་རིང་ཙམ་གཟིགས་ཏེ་སྨྲས་པ། ཡ། རྒྱལ་སྲས། ཁྱེད་ཀྱིས་མཁྱེན་གསལ་ལྟར་རྒྱལ་ཁབ་ཅིག་ཡིན་ནའང་འདྲ་ཁྱིམ་ཚང་ཞིག་ཡིན་ནའང་འདྲ། དེ་དག་གི་ཁྲོད་མུ་མཐུད་ཞི་བདེ་བག་ཕེབས་ཡོང་བར་གནས་ཚུལ་མང་དག་ཅིག་གི་ཐོག་ངེས་པར་དུ་བཟོད་བསྲན་གནང་དགོས། ངའི་དབང་ཆའི་སྟོབས་ཤུགས་དེའང་ཚད་ཅན་ཞིག་ཡིན་པས། མ་འོངས་པར་ཁྱེད་ཀྱིས་ངའི་ཚབ་ཏུ་རྒྱལ་པོ་གནང་སྟེ་སྲིད་དབང་བསྐྱངས་ན། ཁྱེད་ནི་ང་ལ་ལྟོས་ནས་ཀྱང་འཇོན་ཐང་ཆེས་ཆེ་བ་ངས་ཤེས་ཀྱི་ཡོད། ཁྱེད་ལ་ལྐོག་ཟ་རུལ་སུངས་པ་དེ་དག་ཐེར་འདོན་བསྒྱུར་བཅོས་བྱེད་པའི་རྣམ་དཔྱོད་འདུག་ལ། རང་ཡུལ་དུ་ཟིང་འཁྲུག་རྙོག་དྲ་སོགས་སྔོན་འགོག་བྱེད་ཐུབ་པའི་འཇོན་ཐང་ཡང་འདུག་ཅེས་གསུངས། དེ་ནས་རྒྱལ་སྲས་ཀྱིས་དབུགས་རིང་ནར་དབུགས་རིང་ནར་ནར་མོ་ཞིག་འཐེན་ཏེ་སྨྲས་པ། ཡབ་ཆེན་ལགས། ཉིད་ཀྱི་དྲི་བ་འདི་ནི་རྣམ་དཔྱོད་ལྡན་པའི་དྲི་བ་ཞིག་མ་རེད། རྒྱུ་མཚན་ནི་དཀའ་རྙོག་ཐམས་ཅད་བྱུང་བའི་གཞི་རྩ་དེ་སོ་སོ་རང་ཉིད་ཉོན་མོངས་པའི་འཆིང་རྒྱ་ལས་མ་གྲོལ་བ་ལ་བརྟེན་ནས་བྱུང་བ་ཞིག་ཡིན་པས་ང་ལ་མཚོན་ནའང་ཁོང་ཁྲོ་དང་ཞེ་སྡང། འཇིགས་སྐྲག་འདོད་ཆགས་སོགས་ཀྱིས་བཅིངས་ཏེ་དེ་དག་གི་གཞན་དབང་དུ་གྱུར་ཡོད་ཅེས་གསུངས། ཡབ་སྲས་གཉིས་ཀྱིས་དགོངས་ཚུལ་བརྗེ་རེས་གནང་བའི་གླེང་མོལ་སྐབས་ཀྱི་སོ་སོའི་འདོད་འདུན་དེ་ཤུགས་ཇེ་ཆེ་ནས་ཇེ་ཆེར་ཕྱིན། གང་ལྟར་ཡབ་རྒྱལ་པོས་རྒྱལ་སྲས་ནི་སྐྱེ་བོ་གཞན་དང་མི་འདྲ་བའི་རྣམ་དཔྱོད་གཏིང་ཟབ་ཅན་གྱི་སྐྱེས་བུ་ཞིག་ཡིན་པའི་ངེས་པ་རྙེད་ཅིང། རང་ཉིད་ཀྱི་འཇིག་རྟེན་ལ་ལྟ་སྟངས་དང། སྲས་ཀྱི་འཇིག་རྟེན་ལ་གཟིགས་སྟངས་གཉིས་ནི་ཆེས་ཐ་དད་ཅིང་མི་འདྲ་བ་ཞིག་ཡིན་པར་བཞེད། འོན་ཀྱང་ཡབ་རྒྱལ་པོས་ད་དུང་ཡང་དུས་ཚོད་འགྲོ་རིམ་བཞིན་རྒྱལ་སྲས་ཀྱིས་སོ་སོའི་འགན་འཁྲི་དེ་འཐུས་ཤོར་མེད་ཅིང་ཡང་དག་པའི་སྒོ་ནས་སྒྲུབ་ཀྱི་རེད་སྙམ་པའི་ཐུགས་རེ་གནང། རྒྱལ་སྲས་ཀྱིས་ཕོ་བྲང་དུ་སོ་སོའི་འགན་འཁྲིའི་བྱེད་སྒོ་ཁག་བསྒྲུབས་པར་མ་ཟད་གྲགས་འཛིན་མར་ཕྱག་རོགས་གནང་བའི་ཐོག་མཚན་སྙན་ཤིན་ཏུ་རྒྱས་པའི་བྲམ་ཟེ་ཚོ་དང་རབ་ཏུ་བྱུང་བ་ཚོའི་དྲུང་ནས་སློབ་སྦྱོང་ཡང་གནང། ཁོང་གིས་ཆོས་ཀྱི་རྗེས་སུ་འབྲང་ཟེར་བ་དེ་རྩ་ཆེའི་གསུང་རབ་རྣམས་ལ་སློབ་སྦྱོང་བྱེད་རྒྱུ་ཙམ་མ་ཡིན་པར། དེ་དག་གི་ཁྲོད་ན་སོ་སོའི་ཡིད་སེམས་ཐར་པའི་ཕྱོགས་ལ་ཁྲིད་ཅིང་སྒོམ་སྒྲུབ་ཀྱི་ཉམས་ལེན་གནང་རྒྱུ་སོགས་ཚུད་ཡོད་པ་མཁྱེན་པས་ཁོང་གིས་ད་དུང་ཡང་མུ་མཐུད་སློབ་སྦྱོང་གནང་དགོས་དགོངས། རྒྱལ་སྲས་ཀྱིས་སྦྱང་གཞི་གང་ཞིག་ལ་སློབ་སྦྱོང་གནང་བ་ཐམས་ཅད་ཕོ་བྲང་དུ་བཞུགས་སྐབས་ནས་ཀྱང་ལག་ལེན་བསྟར་ཏེ་ཉམས་ལེན་གྱི་རིམ་པར་སྦྱོར་གནང་མཛད་པར་མ་ཟད་ནང་གི་གོ་རྟོགས་ཀྱི་སྐོར་གྲགས་འཛིན་མར་གསུང་མོལ་གནང། གཞོན་ནུ་དོན་གྲུབ་ཀྱིས་གྲགས་འཛིན་མར་དུང་བའི་གཅེས་སྐད་ཀྱིས་སྨྲས་པ། གོ་པ། འདི་སྐབས་སུ་གོ་པ་ཞེས་པ་དེ་ཨིན་དེ་སྦྱིན་སྲེག་གོ་པ་ཞེས་པ་ནི་ཤཱཀྱའི་ཕོ་བྲང་གི་ཁྱིམ་མི་ཚང་མས་གྲགས་འཛིན་མར་གཅེས་སྐད་ཀྱི་འབོད་སྟངས་ཤིག་ཡིན་ས་རེད། རེད་བ། གཅེས་སྐད་ཀྱི་འབོད་སྟངས་ཤིག་ལ་གོ་པ་ཟེར་ནས་ལགས། ད་བྱས་ཙང་གོ་པ་ཁྱེད་ཀྱིས་ཀྱང་སྒོམ་ཉམས་ལེན་གནང་ན་ཡག་པོ་ཡོད་རྒྱུ་མཚན་ནི། དེ་ལྟར་གནང་བ་དེས་ཁྱེད་ཀྱི་སེམས་ཁམས་ལ་ཞི་བདེ་བསྐྲུན་ཐུབ་ལ། ཁྱེད་ཀྱི་སྤྱི་ཚོགས་ཞབས་ཞུའི་ལས་རིམ་དེའང་མུ་མཐུད་རྒྱུན་སྐྱོང་ཐུབ་པར་ཕན་ཐོགས་ཆེན་པོ་འོང་ཞེས་གསུངས། གྲགས་འཛིན་མས། གྲགས་འཛིན་མས་རྒྱལ་སྲས་ཀྱི་བསླབ་བྱར་གསན་ཏེ་མོ་རང་ལ་ཅི་ཙམ་གྱི་བྲེལ་བ་ཆེ་ནའང་སྒོམ་སྒྲུབ་བྱེད་པའི་དུས་ཚོད་ལོགས་སུ་བཏོན། དེ་ལྟར་རྒྱལ་སྲས་སྟངས་ཞལ་གཉིས་ཀྱིས་མཉམ་དུ་ལན་གྲངས་དུ་མར་འཇམ་ཐིང་ངེར་སྒོམ་སྒྲུབ་ཀྱི་ཉམས་ལེན་ལ་གཞོལ་གནང་མཛད། སྒོམ་སྒྲུབ་གནང་བའི་དུས་སྐབས་སུ་ཞབས་ཕྱི་བ་རྣམས་ཀྱིས་རྒྱལ་སྲས་སྟངས་ཞལ་གཉིས་གཅིག་པུར་བཞུགས་བཅུག་གི་ཡོད་ལ། དེ་དུས་ཁོང་གཉིས་ཀྱིས་རོལ་མོ་མཁན་དང་འཁྲབ་སྟོན་པ་དག་ཀྱང་ཕྱོགས་གཞན་དུ་འཁྲབ་སྟོན་བྱེད་པར་གཏོང་གི་ཡོད། གཞོན་ནུ་དོན་གྲུབ་ཆུང་བྱིས་པའི་སྐབས་ནས་བྲམ་ཟེ་ཚོའི་མི་ཚེའི་བརྒྱུད་རིམ་གྱི་རིམ་པ་བཞིར་སློབ་སྦྱོང་གནང་ཡོད། རིམ་པ་བཞི་གང་ཞེ་ན་རིམ་པ་དང་པོ་ནི་གཞོན་ནུའི་དུས་སུ་རིག་བྱེད་ལ་སློབ་རྒྱུ་དང་རིམ་པ་གཉིས་པ་ནི། གཉེན་སྒྲིག་བྱས་ཏེ་ཕྲུ་གུ་གསོ་སྐྱོང་གིས་སྤྱི་ཚོགས་ལ་ཞབས་ཞུ་བསྒྲུབ་རྒྱུ། རིམ་པ་གསུམ་པ་ནི་ཕྲུ་གུ་དག་ནར་སོན་པ་ན་རང་ཉིད་བགྲེས་ཡོལ་དུ་ཕྱིན་ཏེ་ཆོས་ལ་སློབ་སྦྱོང་བྱེད་རྒྱུ། རིམ་པ་བཞི་པའི་སྐབས་སུ། ཁོ་ཚོས་འཇིག་རྟེན་པའི་བྱ་གཞག་ལ་འབྲེལ་བ་གཏན་དུ་བཅད་དེ་རབ་བྱུང་གི་འཚོ་བ་སྐྱེལ་གྱི་ཡོད་པ་དེའོ། འོན་ཀྱང། རྒྱལ་སྲས་ཀྱིས་དེའི་སྐོར་དེའི་སྐོར་ལ་ཐུགས་བསམ་བཞེས་ཏེ་ཁོ་ཚོ་ལྟར་ལོ་ན་རྒས་སྐབས་ད་གཟོད་ཐར་ལམ་འཚོལ་བ་ནི་ཤིན་ཏུ་ནས་ཤིན་ཏུ་ནས་ཀྱང་ཕྱི་དྲགས་པར་དགོངས་ཏེ་ཁོང་གིས་ཐར་ལམ་འཚོལ་རྒྱུར་རྒས་འཁོགས་མ་གྱུར་གྱི་བར་དུ་སྒུག་བསྡད་ནས་གནང་གི་མེད། རྒྱལ་སྲས་ཀྱི་དགོངས་པར། རྒྱུ་མཚན་ཅིའི་ཕྱིར་གོང་གི་རིམ་པ་བཞི་པོ་མི་གཅིག་གིས་དུས་གཅིག་ལ་སྒྲུབ་མ་ཐུབ་པ་ཡིན་ནམ། ཅིའི་ཕྱིར་མི་ཞིག་གིས་རང་ཉིད་ལ་ཁྱིམ་ཚང་ཡོད་བཞིན་དུ་ཆོས་དང་མཐུན་པའི་མི་ཚེ་སྐྱེལ་མ་ཐུབ་པ་ཡིན་ནམ་སྙམ་དུ་དགོངས། རྒྱལ་སྲས་གཞོན་ནུ་དོན་གྲུབ་ལ་ད་ལྟ་སྐྱེལ་བཞིན་པའི་མི་ཚེ་དེ། མི་ཚེ་དེ་གའི་རིང་སློབ་སྦྱོང་དང་ཉམས་ལེན་སོགས་མཉམ་དུ་གནང་རྒྱུའི་ཐུགས་འདུན་ཆེན་པོ་ཡོད། དེ་བཞིན་ཁོང་གིས། མཉན་ཡོད་དམ་ཡང་ན་རྒྱལ་པོའི་ཁབ་སོགས་ས་ཐག་རིང་པོར་བཞུགས་སའི་སྙན་གྲགས་ཅན་གྱི་དགེ་བའི་བཤེས་གཉེན་རྣམ་པའི་སྐོར་ལ་ཐུགས་བསམ་བཞེས་རྒྱུ་དེ། ཐུགས་བློས་མ་བཏང་བར། ནམ་ཞིག་སློབ་དཔོན་དེ་ཚོའི་དྲུང་ནས་སློབ་སྦྱོང་བྱེད་རྒྱུའི་གོ་སྐབས་ཐོབ་ན་ཡར་རྒྱས་ཆེན་པོ་འོང་བ་གདོན་མི་ཟའོ་སྙམ་དུ་དགོངས། གཞོན་ནུ་དོན་གྲུབ་ཀྱིས་དེ་སྔ་ཡང་དེ་སྔ་ཡང་ཡང་མཇལ་མྱོང་བའི་རབ་ཏུ་བྱུང་བ་དང་སློབ་དཔོན་དེ་ཚོས་ཁོང་ལ་སྙན་གྲགས་ཆེ་བའི་སློབ་དཔོན་རིང་འཕུར་དང། ལྷག་སྤྱོད་རྣམ་གཉིས་ཀྱིས་མཚོན་སློབ་དཔོན་འདི་དང་སློབ་དཔོན་འདི་དང་འདི་ཞེས་བྱ་བ་བཞུགས་ཡོད་ཅེས་གསལ་ཁ་བཏོན་ཏེ་ཞུས་མྱོང། སྤྱིར་ན་མི་སུ་ཡིན་རུང་སློབ་དཔོན་དེ་ལྟ་བུའི་དྲུང་ནས་སློབ་སྦྱོང་བྱེད་འདོད་ཀྱི་འདུན་པ་ཡོད་ལ་གཞོན་ནུ་དོན་གྲུབ་ཀྱི་མངོན་འདོད་དེའང་ཉིན་རེ་ནས་ཉིན་རེར་ཤུགས་ཇེ་ཆེར་ཕྱིན། ཉིན་གུང་ཞིག་ལ། གྲགས་འཛིན་མའི་བཞིན་རས་ལ་སེམས་སྡུག་གི་རྣམ་པས་ཁེངས་ཤིང། སུ་ལའང་ཞལ་མི་གྲག་པར་ནང་དུ་སླེབས། དེའི་རྒྱུ་མཚན་ནི་སྲས་མོ་ཁོང་གིས་གཟིགས་རྟོག་གནང་སྟེ་གཟའ་འཁོར་གཅིག་ཙམ་ལས་མ་འགོར་བའི་ཕྲུ་གུ་ཞིག་འདས་གྲོངས་ཕྱིན་པས་རེད། མོས་ནུས་པ་ཡོད་རྒུས་འབད་བརྩོན་གནང་ནའང། ཕྲུ་གུ་དེ་གཤིན་རྗེའི་ཞགས་པ་ལས་སྐྱོབ་མ་ཐུབ་སྟབས། མོའི་སེམས་པ་མྱ་ངན་གྱིས་ནོན་བཞིན་སྒོམ་གྱི་ཉམས་ལེན་ལ་གཞོལ་བར་མཛད་ནའང་སེམས་སྐྱོ་བའི་མྱ་ངན་གྱི་ཚོར་འདུ་དེ་འགོག་མ་ཐུབ་པར་མཁུར་སྒོ་ནས་མིག་ཆུ་ཤོར། གཞོན་ནུ་དོན་གྲུབ་ཕོ་བྲང་གི་ཚོགས་འདུ་གྲོལ་ཏེ་གཟིམ་ཁང་དུ་ཕེབས་སྐབས་གྲགས་འཛིན་མས་སླར་ཡང་སྐད་འབྱིན་ཏེ་བཤུམས་པར། རྒྱལ་སྲས་ཀྱིས་གྲགས་འཛིན་མ་རང་གི་དཔུང་ཁུག་ཏུ་བླངས་ནས་སེམས་གསོ་གནང་སྟེ་སྨྲས་པ། གོ་པ། ཁྱེད་རང་ཡིད་ཚིམ་པ་ཞིག་བཤུམས་ཤིག་དང། སེམས་ཀྱི་སྡུག་བསྔལ་ཅུང་ཡང་དུ་འགྲོ་གི་རེད་སང་ཉིན་ང་རང་ཡང་ཁྱེད་དང་ལྷན་དུ། དུར་ཁྲོད་ལ་འགྲོ། སྐྱེ་རྒ་ན་འཆིའི་སྡུག་བསྔལ་གྱི་ཁུར་པོ་ལྕི་མོ་འདི་ང་ཚོ་ཚང་མས་འཁུར་དགོས་ཤིང་དེ་རིང་ཕྲུ་གུ་འདིའི་མགོ་ཐོག་ཏུ་སླེབས་པའི་འཆི་བའི་སྡུག་བསྔལ་དེ་དུས་ཚོད་ལ་ངེས་པ་མེད་པར་ནམ་ཞིག་འུ་ཅག་ཚང་མའི་མགོ་ཐོག་ཏུ་ཡོང་ངེས་རེད། ཅེས་གསུངས་སོ། དེ་ནས་གྲགས་འཛིན་མས་ངུ་སྣང་བྱེད་བཞིན་ཞུས་པ། ངས་ཉིན་རེའི་འཚོ་བའི་ཁྲོད་ཁྱེད་ཀྱིས་གང་གསུངས་པ་རྣམས་ཅི་ཙམ་གྱིས་བདེན་པ་ཡིན་པ་ཤེས་ཀྱི་འདུག་ནའང། རྒྱ་ཆེ་བའི་འཇིག་རྟེན་གྱི་སྡུག་བསྔལ་འདི་དང་བསྡུར་ན་ངའི་ལག་ཟུང་ནི་ཆེས་ཤིན་ཏུ་ཆུང་བས། ཟམ་མི་ཆད་པར་ངའི་སེམས་ལ་སྡུག་བསྔལ་དང་སེམས་ཁྲལ་སོགས་ཀྱིས་ཁེངས་འོང་གི་འདུག་དེས་ན་རྒྱལ་སྲས་རིན་པོ་ཆེ་ཁྱེད་ཀྱིས་ངའི་སེམས་ཁོང་གི་སྡུག་བསྔལ་སེལ་བའི་ཐབས་ཤིག་གསུང་བར་ཞུ་ཞེས་ཞུས་སོ། དེ་ཙམ་ན་རྒྱལ་སྲས་ཀྱི་ཕྱག་ཟུང་གིས། ཕྱག་ཟུང་གིས་སྲས་མོ་དམ་པོར་འཁྱུད་བཞིན་སྨྲས་པ། ཡ། གོ་པ། ངས་ཀྱང་རང་རྒྱུད་ཀྱི་སྡུག་བསྔལ་དང་སེམས་ཁྲལ་སོགས་སྤོང་བྱེད་ཀྱི་ཐར་ལམ་འཚོལ་བཞིན་པ་ཡིན་ལ། འགྲོ་བ་མིས་མཚོན་སྤྱི་ཚོགས་ཀྱི་སྡུག་བསྔལ་གྱི་གནས་སྟངས་འདི་ལའང་མཐོང་གི་འདུག། འོན་ཀྱང་ངས་འབད་བརྩོན་ཅི་ཙམ་བྱས་ནའང་ད་དུང་ཐར་པའི་གོ་འཕང་ཐོབ་བྱེད་ཀྱི་ཐབས་ལམ་འཁྲུལ་མེད་ཅིག་མ་རྙེད། གོ་པ། ཡིན་ན་ཡང། ཁྱེད་ཀྱིས་ང་ལ་ཡིད་ཆེས་གནོངས་དང། ཉིན་ཞིག་ངས་ང་ཚོ་ཚང་མ་སྡུག་བསྔལ་ལས་གྲོལ་བྱེད་ཀྱི་ཐབས་ལམ་ཞིག་རྙེད་རྒྱུའི་ཡིད་ཆེས་བརྟན་པོ་ཡོད་ཅེས་གསུངས་པར་གྲགས་འཛིན་མས་ཞུས་པ། ངའི་སྙིང་གི་ནོར་བུ། ཁོ་མོས་ཁྱེད་ལ་ཡིད་ཆེས་མ་ཞུས་པ་གཏན་ནས་བྱས་མྱོང་མེད་ལ་ཁྱེད་ཀྱིས་སོ་སོའི་དམ་བཅའི་དམིགས་ཡུལ་མ་འགྲུབ་བར་དུ་མུ་མཐུད་འབད་བརྩོན་གནང་རྒྱུ་ཡིན་པ་ངས་ཤེས་ཀྱི་ཡོད། མ་ཟད་ཁྱེད་ཀྱིས་ཐར་ལམ་འཚོལ་ཕྱིར་ཉིན་ཞིག་རང་ཉིད་ཀྱི་རྒྱུ་ནོར་ལོངས་སྤྱོད་དང་ཐོབ་གོ། ཐོག་ཐོབ། རྒྱུ་ནོར་ལོངས་སྤྱོད་དང། དང་ཐོབ་གོ་ས་ཚང་མ་བསྐྱུར་ནས་ཕེབས་རྒྱུ་ཡིན་པ་གསལ་པོར་ཤེས། འོན་ཀྱང་ངའི་སྙིང་ནས་བརྩེ་བའི་རྒྱལ་སྲས་རིན་པོ་ཆེ་ད་ལྟའི་སྐབས་ཁོ་མོར་ཁྱེད་ཉིད་ཤིན་ཏུ་མཁོ་བའི་གནས་སྐབས་རིང་ཁྱེད་མི་འབྱོན་པའི་ཐུགས་རྗེས་གཟིགས་པར་ཞུ། ཞེས་ཞུས། དེ་ནས་རྒྱལ་སྲས་ཀྱིས། གྲགས་འཛིན་མའི་མ་ནེ་ནས་ཡར་བཀྱགས་ཏེ་མོའི་སྤྱན་ཟུང་ལ་གཟིགས་བཞིན་སྨྲས་པ། འགྲོ་གི་མེད་འགྲོ་གི་མེད། ངས་ད་ལྟའི་སྐབས་ཁྱེད་བསྐྱུར་ནས་འགྲོ་གི་མིན། འོན་ཀྱང་དུས་དང་སྐབས་ལ་སླེབས་ཚེ་ཞེས་གསུངས་པར། གྲགས་འཛིན་མས་ཕྱག་གིས་རྒྱལ་སྲས་ཀྱི་མཆུ་བཀབ་སྟེ་གསུང་མཚམས་བཅད་ནས་ཞུས་པ། རྒྱལ་སྲས་རིན་པོ་ཆེ་ད་འགྲིག་སོང་ཁྱེད་ཀྱིས་མང་པོ་མ་གསུངས་རོགས། འོན་ཀྱང་ངས་ཁྱེད་ལ་བཀའ་འདྲི་ཞུ་རྒྱུར། ངེད་གཉིས་ལ་ཁྱེའུ་གཅིག་ཁྱེའུ་ཞིག་བཙས་ན་ཁྱེད་ལ་བུ་དགོས་སམ་བུ་མོ་དགོས་ཞེས་ཞུས་པར་གཞོན་ནུ་དོན་གྲུབ་ཧང་སངས་ཏེ་གྲགས་འཛིན་མའི་ཞལ་རས་ལ་གཟབ་ནན་གྱིས་གཟིགས་བཞིན་སྨྲས་པ། གོ་པ། ཁྱེད་ཀྱིས་དངོས་འབྲེལ་གསུང་གི་ཡོད་དམ། ཁྱེད་ལ་ཕྲུ་གུ་ཞིག་དགོས་འདོད་འདུག་གམ་ཞེས་གསུངས་པར་གྲགས་འཛིན་མས་འཐད་པའི་བརྡ་ལ་མགོ་ལྕོག་གུག་ཙམ་གནང་ནས། མོས་རང་ཉིད་ཀྱི་ལྟོ་བར་ཕྱག་མཛུབ་ཀེར་ཏེ་ཞུས་པ། ངེད་གཉིས་ཀྱི་བརྩེ་དུང་གི་འབྲས་བུ་ཁོ་མོའི་མངལ་དུ་ཞུགས་པར་སྤྲོ་བ་རབ་ཏུ་བརྟས། ངས་མངལ་དུ་ཆགས་པའི་ཁྱེའུ་དེ་ཁྱེད་དང་འདྲ་བར་རང་བཞིན་བཟང་ལ་རིག་རྩལ་ལྡན་པ་ཞིག་ཡིན་ན་འདོད་ཅེས་ཞུས། རྒྱལ་སྲས་ཐུགས་སྤྲོ་པོར་བཞུགས་བཞིན་པའི་སྐབས་གློ་བུར་དུ་གཏམ་དེ་ཐོས་པས། ཁོང་གི་ཐུགས་ལ་དེ་ནི་སྡུག་བསྔལ་གྱི་ས་བོན་འཕར་མ་ཞིག་གོ་སྙམ་དུ་དགོངས་ནའང། གྲགས་འཛིན་མ་ཕྱག་ཟུང་གིས་དམ་པོར་འཁྱུད་བཞིན་ཞལ་འཛུམ་པ་དང་བཅས་ཁྱེའུ་དེ་ལ་ཁྱེད་ཀྱི་བྱམས་བརྩེ་དང་རྣམ་དཔྱོད་ལྡན་ཚེ། བུ་དང་བུ་མོ་གང་ཡིན་ཡང་ང་ལ་མཚོན་ན་ཧ་ཅང་སྤྲོ་བར་འདུག། འོ་རེད་གནས་ཚུལ་དེ་ཡུམ་ཆེན་ལ་ཞུས་ཟིན་ནམ། ཞེས་གསུངས་པར་གྲགས་འཛིན་མས་ངས་ད་དུང་སྐུ་ཉིད་མ་གཏོགས་སུ་ལའང་ཞུས་མེད། དེ་རིང་དགོང་མོར་ང་རང་ཡུམ་གྱི་ཕོ་བྲང་དུ་ཕྱིན་ནས་བཙུན་མོ་སྐྱེ་རྒུའི་བདག་མོར་གནས་ཚུལ་འདི་ཞུ་གི་ཡིན། མ་ཟད་སྐབས་དེར་ངའི་མངལ་དུ་ཆགས་པའི་ཁྱེའུ་དེ་ཇི་ལྟར་བདག་སྐྱོང་དགོས་པའི་སྐོར་ནས། སློབ་སྟོན་ཡང་ཞུ་དགོས་ལ་སང་ཉིན་ང་རང་གི་ཡུམ་ཆེན། བདུད་རྩི་མ། ལ་ཞུ་བར་བཅར་གྱི་ཡིན། འབྲེལ་ཡོད་ཚང་མར་དགའ་སྤྲོ་ཡོང་བའི་ཆེད་ཡིད་ཆེས་ཡོད་ཅེས་ཞུས་པར་རྒྱལ་སྲས་ཀྱིས་དེ་ལྟར་ཞུ་རྒྱུར་མོས་མཐུན་གནང། གཞོན་ནུ་དོན་གྲུབ་ཀྱི་དགོངས་པར་ཡུམ་ཆེན་གྱིས་གནས་ཚུལ་དེ་ཐོས་མ་ཐག་ཡབ་རྒྱལ་པོར་ཞུ་རྒྱུ་ཡིན་པ་དང་ཡབ་རྒྱལ་པོར་དགའ་བ་ཚད་མེད་འཁྲུངས་ནས་རྟེན་འབྲེལ་གྱི་མཛད་སྒོར་གསོལ་སྟོན་རྒྱ་ཆེན་པོ་ཞིག་བཤམ་རྒྱུ་ཡིན་པ་མཁྱེན་གྱི་ཡོད་ཀྱང། ཁོང་རང་ཉིད་ལ་མཚོན་ན་ཁྱེའུ་དེ་ནི་རང་ཉིད་ཕོ་བྲང་དུ་འཆིང་བྱེད་དམ་པོར་འཆིང་བྱེད་ཀྱི་འཆིང་ཐག་ཅིག་ཡིན་པར་དགོངས་སོ། ལགས་སོ་ལེའུ་བཅུ་པ་གྲུབ་པ་ཡིན།